ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་གནམ་ལོའི་རང་ཞལ་གསར་དུ་གསལ་བའི་དགའ་སྟོན་ལ། ཨ་རིའི་རླུང་འཕྲིན་ཁང་གི་འགོ་དམངས་ཡོངས་ཀྱིས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། སྔར་བོད་རང་བཙན་ཡིན་སྐབས་རང་རེའི་བོད་ལུགས་གནམ་ལོ་གསར་ཚེས་ཀྱི་དགའ་སྟོན་དེ། བོད་ཀྱི་རྒྱལ་ས་ལྷ་སར་ཇི་ལྟར་སྲུང་བརྩི་ཞུ་སྲོལ་སྐོར་འབྲེལ་ཡོད་མཁས་དབང་སོ་སོས་དྲན་གསོ་གནང་བ་རྣམས་སྙན་སྒྲོན་ཞུ་བ་དང་སྦྲགས། འབྲེལ་ཡོད་མཆོད་དབྱངས་རོལ་མོ་དང་ཞལ་འདོན། དེ་བཞིན་དགའ་སྟོན་གྱི་གླུ་གཞས་སོགས་རིམ་པར་སྙན་སྒྲོན་ཞུ་རྒྱུ་ཡིན། སྔར་བོད་རང་དབང་ཡིན་སྐབས་བོད་མི་ཚོས་དུས་སྟོན་སྲུང་བརྩི་དང་སྤྲོ་སྐྱིད་གཏོང་རྒྱུ་ནི་ཧ་ཅང་དར་སྲོལ་ཆེན་པོ་ཡིན་པ་དང། དེའི་ནང་ནས་བོད་ཀྱི་ས་ཁུལ་མདོ་སྟོད་སྨད་དབུས་གཙང་དང་བཅས་པའི་ནང། ལོ་སར་གྱི་དགའ་སྟོན་ཞུ་སྲོལ་མི་འདྲ་བ་དར་ཡོད། འོན་ཀྱང་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར། བོད་ནང་དུས་འགྱུར་བྱུང་རྗེས་ལོ་ཤས་རིང་བོད་ནང་ལོ་སར་གཏོང་བའི་གོ་སྐབས་གཏན་ནས་མེད་པ་ལྟ་བུར་གྱུར་ཡོད་ན་ཡང། རིམ་བཞིན་འགྱུར་བའི་འཕེལ་རིམ་ལ་གཞིགས་ཏེ་ལོ་སར་གྱི་དགའ་སྟོན་རྒྱས་བསྡུས་མི་འདྲ་བ་གནང་བཞིན་ཡོད་པ་རེད། དེ་སྔ་བོད་རང་བཙན་ཡིན་སྐབས་ལོ་སར་ཚེས་གཅིག་ལ་བླ་མ་ལོ་སར་ཞེས་གསུང་སྲོལ་ཡོད་པ་བཞིན། དེ་ནི་ཞོགས་པར་རི་རྩེར་ཉི་མ་ཤར་མཚམས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་གཞུང་ཞབས་སེར་སྐྱ་ཡོངས་རྫོགས་དང། རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་པ་རྣམས། རྩེ་ཕོ་བྲང་དམར་པོའི་ཡང་སྟེང་དུ་ཕེབས་བཞུགས་ཀྱིས་རྩེ་གཏོར་ཞེས་འདོད་ཁམས་བདག་མོ་དཔལ་ལྡན་ལྷ་མོར་གཏོར་གསོལ་གཟབ་རྒྱས་གནང་གི་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལར་ལོ་ལྟར་སྔར་གྱི་སྲོལ་རྒྱུན་མི་ཉམས་པ་རྒྱུན་འཛིན་སླད། སྔར་སྲོལ་བཞིན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཡང་སྟེང་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་བོད་མིའི་སྒྲིག་འཛུགས་སྲིད་སྐྱོང་དབུས་གཞུང་ཞབས་ཆེ་ཕྲ་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་བགྲེས་གཞོན་རྣམ་གཉིས་དང་རྒྱུན་ལས་བཅས་ཕེབས་བཞུགས་གནང་སྟེ། རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་མཁན་བླ་དགེ་འདུན་པ་བཅས་པས་འདོད་ཁམས་བདག་མོ་དཔལ་ལྡན་ལྷ་མོར་གཏོར་གསོལ་གཟབ་རྒྱས་གནང་གི་ཡོད་པ་རེད། ལོ་གསར་ཚེས་གཅིག་གི་སྔ་དྲོ་གཞུང་བསྟེན་དགྲ་ལྷའི་གཙོ་བོ་འདོད་ཁམས་བདག་མོ་དཔལ་ལྡན་ལྷ་མོར། རྩེ་གཏོར་ཕུལ་སྲོལ་གྱི་དགོས་དབང་སོགས་ལོ་རྒྱུས་སྐོར་ལ་བྱ་དོ་རིན་པོ་ཆེ་བཀའ་འདྲི་ཞུས་པར་ཁོང་གིས་གསུངས་དོན། རྩེ་གཏོར་དེ་ལ་གཙོ་བོ་ཨེ་ནེ་གཅིག་གཏོར་མ་ཕུལ་གནང་ས་དང་གཅིག་དེའི་སྐུ་མགྲོན་གྱི་གཙོ་བོ་དེ་ཨེ་ནེ་འདོད་ཁམས་ཀྱི་དབང་ཕྱུག་དཔལ་ལྡན་དམག་ཟོར་གྱི་རྒྱལ་མོ་རེ་མ་ཏི་བྱེད་ཅེས་དཔལ་ལྡན་ལྷ་མོ་ལ་ཡ་དེ་གནང་གི་འདུག་ཨང། ད་དཔལ་ལྡན་ལྷ་མོ་ལ་ཡ་དེ་འདྲའི་ཅིག་གནང་དགོས་ཡ་གི་རྒྱུ་མཚན་འདི་ངས་གལ་ཆེན་པོ་རེད་བསམ་གྱི་འདུག་ད་བོད་གངས་ཅན་གྱི་ལྗོངས་ལ་ཡ་ཨེ་ནི་དཔལ་ལྡན་ལྷ་མོ་འདི་ག་འདྲས་བྱུང་བ་རེད་ཞུས་པ་ཡིན་ན། ད་ལྟ་འདི་པཎྜི་ཏ་ལྭ་བ་དམར་པོ་ཞུ་ཡ་ཨོ། དེ་ཡིས་ཨེ་ནི་བོད་གངས་ཅན་གྱི་ལྗོངས་ལ་ཡ་ཐེངས་གསུམ་ཙམ་ཞིག་ཆིབས་བསྒྱུར་གནང་བ་ཡིན་པ་རེད། ཐེངས་དང་པོ་དེ་རྒྱལ་པོ་ཁྲི་སྲོང་ལྡེ་བཙན་སྐབས་ལ་ཡ་ཆིབས་བསྒྱུར་གནང་བ་ཡིན་པ་རེད། ཐེངས་གཉིས་པ་དེ་ཨེ་ནི་ད་ལྟ་འདི། གསང་སྔགས་རྙིང་མ་དང་གསང་སྔགས་གསར་མ་ཟེར་ད་དུས་རབས་བཅུ་གཅིག་པའི་ནང་དེ་ད་གསང་སྔགས་གསར་མ་འགོ་ཚུགས་པའི་ཁ་ཐུག་དུས་རབས་བཅུ་གཅིག་པའི་ནང་དེ་འདྲའི་ཅིག་འཁེལ་གི་ཡ་ཡིན་པ་རེད། འོ། དེ་འདྲའི་ཅིག་གི་སྐབས་དེ་ལ་ཡ། བར་མ་དེའི་སྐབས་དེ་ལ་ཡ། ཨེ་ནས། ད་ལྟ་འདི། དཔལ་ལྡན་ལྷ་མོའི་གདམས་པ་དང་རྗེས་སུ་བསྟན་པ་དེ་གཉིས་དེ་ཚང་མ་ལོ། ཨེ་ནས། བོད་གངས་ཅན་གྱི་ལྗོངས་ལ་མར། མར། གནང། བྱས་འོ་དེ་འདྲའི་གནང་པ་ཅིག་གི་ག་ད་བོད་ལ་ཡ་ཐོག་མར་བྱུང་སྟངས་དེ་འདྲའི་ཡིན་པ་རེད། དེ་འདི་བྱུང་བ་ཙམ་དུ་མ་ཟད་པའི་དེ་དང་པོ་བྱུང་ས་དེ་བོ་དོང་ཕྱོགས་ལ་ཡ་བྱུང་བ་ཡིན་ས་རེད་བོ་དོང་ཨེ་ཟེར་ཡ་དེ་འདྲར་བྱུང་བ་ཡིན་ས་རེད་ཨེ་ནས་དེ་ནས་རྒྱལ་མཆོག་དགེ་འདུན་གྲུབ་པ་དཔལ་བཟང་པོ་དེ་ཡིས་སྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་སྐུ་ཕྲེང་དང་པོ་རྒྱལ་མཆོག་དགེ་འདུན་གྲུབ་པ་དཔལ་བཟང་པོས་ཨེ་ནས་བོ་དོང་ལ་ཡ་ད་ལྟ་འདི་རིན་པོ་ཆེ་ཆོས་བཟང་པོ་ཞུ་ཡ་གི་ཨོ་དེའི་སྐུ་མདུན་ནས་ཨེ་ནས་དཔལ་ལྡན་ལྷ་མོའི་གདམས་པ་དེ་རྗེས་སུ་བསྟན་པ་ཐོག་མར་གསན་པ་ཡིན་པ་རེད་དེ་གསན་པ་ནས་དེ་ནས་བཟུང་སྟེ་ཨེ་ནས་རི་བོ་དགེ་ལྡན་པའི་ནང་ཕྱོགས་ལ་ཡ་ཨེ་ནས། ད་དཔལ་ལྡན་ལྷ་མོ་དེ་གཅིག་ད་འབྲེལ་བ་ཐུན་མོང་མ་ཡིན་པ་གཅིག་བྱུང་བ་གཅིག་ད་ལོ་རྒྱུས་གཅིག་དེ་ནས་རེད། དེ་ནས་བཟུང་སྟེ་རྒྱལ་མཆོག་སྐུ་ཕྲེང་རིམ་བྱོན་ནས་བྱས་བྱས་ཨེ་ནི། གཅིག་ད་གཙང་བཀྲ་ཤིས་ལྷུན་པོ་ཙམ་དུ་མ་ཟད་པས་ཨེ་ནི་དབུས་ཀྱི་ད་གཅིག་འབྲས་སྤུངས་རེད་སེ་ར་རེད་དགའ་ལྡན་རེད་ཡོངས་རྫོགས་ལོག་ལ་ཡ

ནང་མི་ཁྱིམ་ཚང་སོ་སོར་མཆོད་པ་སྣ་ལྔ་སོགས་འཁོད་པའི་མཆོད་གཤོམ་འོག་གྲོ་སོ་ཕྱེ་མར་དང། གྲོ་མ་འབྲས་སིལ་ལོ་ཕུད་ཆང་ཕུད། ཁ་ཟས་ཁུར་ཁོག་དང་ཉྭ་ཤག་སྨུག་ཐུང། སྦུ་ལུག་པིན་ཏོག་བཅས་ཁ་ཟས་ཀྱི་སྡེར་ཁ་ཕུན་སུམ་ཚོགས་པ་སྒྲིག་གཤོམ་ཞུས་ཤིང། ནང་མི་བུ་ཕྲུག་བཅས་རྒྱན་གོས་གཟབ་མཆོར་དང་བཅས་འཛོམས་ཏེ་དང་པོ་ཆུ་ཕུད་ལེན་པ་དང། སྐུ་བསངས་འབུལ་བ་སོགས་གནང་རྗེས་གསོལ་ཇ་གྲོ་འབྲས་ཕྱེ་མར་ཆང་ཕུད་གྲོ་ཐུག་དང་ཆང་སྐོལ། དཀར་སྤྲོ་སོགས་རིམ་པར་བཏེགས་ཤིང་ཕན་ཚུན་བཀྲ་ཤིས་བདེ་ལེགས་ཀྱི་འཚམས་ཞུ་གནང་བའི་སྒོ་ནས་ལོ་སར་གྱི་དུས་སྟོན་འགོ་འཛུགས་གནང་སྲོལ་ཡོད་པ་རྣམས་དུས་ད་ལྟ་ཡང་བོད་ཕྱི་ནང་གཉིས་སུ་རང་རང་འཁོས་པ་ལ་གཞིགས་ཏེ་གནང་སྲོལ་རྒྱུན་མི་ཆད་པར་གནས་ཡོད་མུས་རེད། དེ་ཉིན་ནང་མི་སྒོ་ཁྱིམ་སོ་སོའི་མདུན་བཀྲ་ཤིས་པ་དང་རྟེན་འབྲེལ་བསུ་བའི་ཆེད། བཀྲ་ཤིས་པའི་ཚིག་བརྗོད་དང་བཅས་ཏེ་རྒྱ་གར་ཨ་ཅཱ་རའི་ཆ་ལུགས་ཅན་གྱི་མི་ཞིག་གིས་འབྲས་དཀར་གྱི་བཤད་པ་བྱེད་སྲོལ་ཡོད་པ་དང། འབྲས་དཀར་གྱི་མཚོན་དོན་དང་བཀྲ་ཤིས་པའི་ཚིག་བརྗོད་བཅས་ཀྱི་སྐོར་ལ། བློ་བཟང་བསམ་གཏན་ལགས་ཀྱིས་ངོ་སྤྲོད་གནང་དོན། ད་འབྲས་དཀར་དེ་འདི་རེད་ཤག་ལགས་འདི་འབྲས་དཀར་འདི་ང་ཚོ་བོད་ལ་ཡ་ཐུན་མོང་མ་ཡིན་པའི་གི་ད་གང་བྱས་ལོ་གསར་ཚེས་པ་གཅིག་གི་ཞོ་གས་ལ་ཡ། ག་ཟེར་དགོས་རེད་བཀྲ་ཤིས་པའི་རྟེན་འབྲེལ་ཤིས་བརྗོད། ཕུལ་མཁན་གྱི། ཕོ་ཉ་འདྲ་པོ་ཞིག་ད། ད་འདི་དཔེ་ཞེ་པོ་ཅིག། རྟེན་འབྲེལ་བརྩི་གི་འདུག་ག་ཟེར་ན། འབྲས་དཀར་ཁོ་རེ་གི། ཐོག་མ་རང་ནས་འབྲས་དཀར་འདི་ལོ་གསར་ཚེས་པ་གཅིག་ཞོ་གས་ཐོན་ཡོང་དུས་ཀ་ནས་ལུས་ལ་ཡ་གོས་དཀར་པོ་གོན། ཨ་ནི་ཁོ་རང་གི་ཅིག་དཔྲལ་བ་ལ་ཡ། འབག་འདྲ་པོ་དེ་འདྲ་ཆ་བྱད་མང་པོ་འཁྱེར་ཡོད་རེད་ཨ་ནི་ཁོ་རང་གི་ཅིག་མར། བཤད་དེ་འདི་ཚོ་སྒང་ག་ལོ་ཨ་ནི་ཅིག་ག་ཟེར་དགོས་རེད། རྟགས་རྟེན་འབྲེལ་དང་འོ་འདི་འདྲས་ཀྱི་ཤིས་བརྗོད་མང་པོ་ཞིག་འདོན་གྱི་འདུག་བ། འོ་འདི་འདུས་བྱས་ནི་ཨ་ནི་བོད་ལ་ཡ་ཡིན་ན་ལོ་གསར་ཚེས་པ་གཅིག་ཞོ་གས་ལ་ཡ་འབྲས་དཀར་ནང་སྒོ་འགྲམ་སླེབས་ན་ཨ་ནི་མི་སྒང་ག་ལོ་དཔེ་རྟེན་འབྲེལ་བརྩིས་ཨ་ནི་ད་ག་ནང་བཞིན་འབྲས་དཀར་ཁོ་རང་གི་ད་ཅིག་གི། མར་བཤད་པ་རྒྱབ་ཡོང་དུས་ཀ་ནས་ཨ་ནི་སྒང་ག་ལོ་ད་གང་བྱས་རྟགས་རྟེན་འབྲེལ་དང། ད་ཁོ་རང་བཤད་པ་རིགས་མ་འདྲ་ཕལ་ཆེར་བཅོ་ལྔ་བཅུ་དྲུག་དེ་འདྲ་གྱི་བའི་ལུས། མགོ་ལུས། ཁོ་རང་གི་མགོ་ལུས་རྐང་གསུམ་ལ་བཤད་པ་རེད་ད་ག་ནང་མི་བོན་རྒྱ་ལ་བཤད་པ་དེ་ཚོ་རྒྱབ་ཡོད་འདུག་ག་ནས་ད་ཁ་གྲོ་བའི་ད་ག་སུ་བཀྲ་ཤིས་པའི་གི་དེ་འདྲས་ད་ག་འཇའ་གཙོ་བོ་འབྲས་དཀར་དེ་སླེབས་དུས་ག་ནས་ཨ་ནི་ལོ་སར་ཚེས་པ་གཅིག་བྱུང་བས་འབྲས་དཀར་ཁ་བཤད་རྒྱབ་དུས་ཨ་ནི་ལོ་དེའི་ནང་ལ་ཡར་ད་ཚེ་ན་ཚ་མ་ཡོང་བ་བས་ལོ་ཕྱུགས་རྟག་ཏུ་ལེགས་པ་འོ་དེ་འདྲས་ཡོང་བའི་རྟེན་འབྲེལ
དེ་འདྲས་ཆེད་དུ་རེད་འདུག་པ། ནང་རྩོད་མ་གནང་བོད་པ་ཚོ། གྲུབ་མཐའ་མ་རྩོད་རང་མི་ཚོ་ཆོལ་ཁ་མ་རྩོད་བོད་པ་ཚོ་རང་སྐད་མ་གཡུག་རང་མི་ཚོ་ཆོལ་ཁ་ཆོས་ལུགས་འཐེན་འཁྱེར་དེ་ཡུལ་གྱི་བདག་དབང་འཇིག་པའི་རྟགས་གཡས་གཡོན་ཀུན་ནས་ཆུ་ཤོར་ན་ས་ལ་ཁམ་ཁིམ་གཏན་མེད་ཞིག་ཕྱི་ལ་འགྲོ་རོགས་བཟང་ན་དེ་ནང་ལ་སྡོད་རོགས་བཟང་ན་དེ་འཆམ་མཐུན་འོ་ཆུ་འདྲེས་དེ་ནི་དོན་ཆེན་སྒྲུབ་པའི་རྩ་བ་ཡིན་ལ་ཧ་ཧ་ཞུས་པས་ལ་འབྲས་དཀར་བསམ་པའི་དོན་འགྲུབ་ང་ད་རང་ག་ནས་ཡོང་པས་གསུངས་བྱུང་ལ་འབྲས་དཀར་བསམ་པའི་དོན་འགྲུབ་ང་ད་རང་ག་ནས་ཡོང་བའི་གནས་ལུགས་ཞུ་དགོས་བྱུང་ན་ལ་ཧ་ཧ། སྐུ་ཞབས་ད་རང་ཡོང་ཡོང་ཡོང་པ་ཤར་རྡོ་རྗེ་སེམས་དཔའི་སྐུ་མདུན་ནས་ཡོང་ཐང་དཀར་རྒོད་པོ་བཞིན་དུ་ནམ་འཕང་རེ་རེ་བཅད་ནས་ཡོང་ཨ་རོག་ནག་ཆུང་བཞིན་དུ་གཤོག་སྒྱུར་རེ་རེ་ལོན་ནས་ཡོང་སྐྱ་ཀ་ཁྲ་ཆུང་བཞིན་དུ་མགྲོན་སྐད་རེ་རེ་རྒྱབ་ནས་ཡོང་ལུང་པ་རྩྭ་མེད་ནང་ལ་རྩྭ་སྣ་རེ་རེ་དྲངས་ནས་ཡོང་ལུང་པ་ཆུ་མེད་ནང་ལ་ཆུ་སྣ་རེ་རེ་དྲངས་ནས་ཡོང་ཇ་སྔ་ཇ་དང་པོ་ཁ་ལ་བཏུངས་ནས་ཡོང་བར་ཇ་གཉིས་པ་རྒྱབ་ལ་བཀལ་ནས་ཡོང་ཕྱི་ཇ་གསུམ་པ་ཐབ་ལ་བཀལ་ནས་ཡོང་ལ་ཧ་ཧ། སྐུ་ཞབས་མདང་དགོང་ཉལ་བའི་རྨི་ལམ་རྨི་ལམ་གྲུ་གསུམ་བཅོ་བརྒྱད་བསྟན་དགྲ་རྒྱ་མི་དམར་པོ་རྒྱ་ལ་ལོག་པའི་རྨི་ལམ་རྒྱལ་བ་ཐམས་ཅད་མཁྱེན་པ་སྲིད་ཁྲིར་བཞུགས་པའི་རྨི་ལམ་བཙན་བྱོལ་བོད་རིགས་མི་དམངས་བོད་ལ་ལོག་པའི་རྨི་ལམ་གཞིས་བྱེས་བོད་རིགས་སྤུན་ཟླ་དངོས་སུ་ཐུག་པའི་རྨི་ལམ་རིས་མེད་སངས་རྒྱས་བསྟན་པ་དར་ཞིང་རྒྱས་པའི་རྨི་ལམ་ཆབ་སྲིད་དགའ་བའི་ངང་ལ་བྲོ་བརྡུང་འཁྲབ་པའི་རྨི་ལམ་ཤ་འབྲས་ལྟག་པ་དགྱེ་དགྱེ་འབྲས་སིལ་མིག་ལོག་རྫིག་རྫིག་མོག་མོག་སྐུ་གཟུགས་རིལ་རིལ་རྒྱ་ཐུག་སྐེད་པ་ལྡེམ་ལྡེམ་འབྲས་དཀར་བསམ་པའི་དོན་འགྲུབ་ཁ་བཏགས་སྐེ་ཡིས་འཁྱོག་ཚད་ཤོག་བྱ་ལག་པས་འཁྱོག་ཚད་ཞུ་བའི་རྨི་ལམ་བཏང་སོང་ལ་ཧ་ཧ།
སྔར་བོད་དུ་ལོ་སར་ཚེས་གཉིས་ལ་རྒྱལ་པོ་ལོ་སར་ཞེས་གཞུང་གི་ལོ་སར་མཛད་སྒོ་དངོས་གཞི་དེ་གནང་སྲོལ་ཡོད་པ་དང། དེ་ཉིན་གཞུང་ཞབས་སེར་སྐྱ་རྣམས་རྩེ་ཕོ་བྲང་དུ་མཛད་སྒོར་བཅར་དགོས་ཀྱི་ཡོད་པ་མ་ཟད། ལྷ་སྡོད་བལ་ཡུལ་གཞུང་ཚབ་དང། འབྲུག་གི་ལོ་ཕྱག་པ་སོགས་ཀྱང་ལོ་སར་གྱི་མཛད་སྒོར་བཅར་དགོས་ཀྱི་ཡོད་པ་རེད། དེང་སྐབས་རྒྱ་གར་ནང་ཚེས་གཅིག་ཉིན་རྩེ་གཏོར་མཛད་སྒོ་གྲུབ་བསྟུན་ཐེག་ཆེན་ཆོས་གླིང་གཙུག་ལག་ཁང་གི་ཚོམས་ཆེན་དུ་གཞུང་ཞབས་ཆེ་ཕྲ་དང། ཕྱི་རྒྱལ་སྐུ་མགྲོན་བཅས་བཞུགས་གྲལ་དུ་འཁོད་མཚམས་སུ་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་ཚོས་ཞལ་འདོན་གསུང་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཎྜལ་སྐུ་གསུང་ཐུགས་རྟེན་དང་རྟགས་བརྒྱད་དང་རྫས་བརྒྱད་བཅས་རིམ་འབུལ་ཞུ་གི་ཡོད་པ་རེད། དེ་མཚམས་ནང་དོན་རིག་པ་སློབ་གཉེར་གྱི་མཐར་སོན་པའི་དགེ་བཤེས་གཉིས་ཀྱིས་གཞུང་ཆེན་བཀའ་པོད་ལྔ་གང་རུང་ལས་ཚིག་བཟང་གི་མཚམས་སྦྱོར་ཡོད་པའི་རྟགས་གསལ་གནང་སྲོལ་ཡོད། དེའི་སྐོར་རྣམ་རྒྱལ་གྲྭ་ཚང་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་མི་ཐུབ་བསྟན་ཡར་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་དོན།
བོད་ལ་ཡིན་པ་ཡིན་ན་ཚེས་པ་གཅིག་དང་ཚེས་པ་གཉིས་ཀྱི་མཛད་སྒོ་སོ་སོ་དེ་རེད། དེ་འདི་ལྟར་ཚེས་པ་གཉིས་འདི་ང་ཚོ་རྒྱལ་པོ་ལོ་སར་ཟེར་ཡ་འདི་སྤྱིར་བཏང་བོད་སྔོན་མ་ང་ཚོ་ལྔ་བཅུ་ང་དགུའི་གོང་ལ་ཡིན་པ་ཡིན་ན་ཨ་ནི་བཀའ་བློན་ནས་ཅེས་པ་ཅིག་གི་དྲུང་དཀྱུས་ཡན་ཆད་ཆ་ཚང་ལོ་སྐབས་དེ་དེ་དག་ལོ་སར་ཚེས་པ་གཅིག་དང་ཚེས་པ་གཉིས་ཀྱི་ན་བཟའ་ཡན་ཆད་ནས་ལོགས་ཀ་བཞེས་ཡ་གི་ལུགས་སྲོལ་དེ་རེད་འདུག་ག་དཔེར་ན་ཚེས་པ་གཉིས་ལ་ན་བཟའ་རྒྱ་ལུ་ཆས་བཞེས་ཡ་དེ་འདྲས་ཀྱི་ལུགས་སྲོལ་འདུག་དེ་ཡིན་དུས་ད་ཚེས་པ་གཉིས་དེ་གཙོ

གསོལ་ཇ་དང་པོ་གསོལ་ཇ་གཉིས་པ་ཞེས་བསྐྱར་བའི་རྣམ་པས་རྗེས་ལ་ཡང་རྣམ་རྒྱལ་གྲྭ་ཚང་གི་དབུ་ཆོས་རེད་གསུང་ཞབས་པ་རྣམ་པ་ཚོས་བཀྲ་ཤིས་རྟགས་བརྒྱད་དང་རྒྱལ་སྲིད་སྣ་བདུན་དང་རྫས་བརྒྱད་ལ་སོགས་པ་དོན་གཙོའི་ད་ཆོ་གའི་ཚིག་མཚམས་ཞེས་བྱ་བྱས་ནས་གོང་ས་སྐྱབས་མགོན་ཆེན་པོ་ལ་མཆོད་པ་ལ་ཡང་ཚེས་པ་གཉིས་ལ་ཡང་འབུལ། དེའི་ནང་བཞིན་གྱི་དེའི་རྗེས་ལ་ཡང་ལོ་རེ་རེ་གི་ད་དགེ་བཤེས་ལྷ་རམས་པའི་དྲག་པོ་དམ་བཅའ་བྱེད་མཁན་གཉིས་ཡོང་གི་ཡོད་རེད་ད་ཁོང་རྣམ་གཉིས་ཀྱི་ད་ཐོག་མའི་རྟེན་འབྲེལ་གྱི་ཚུལ་དུ་བྱས་ཙང་ཆོས་ཀྱི་ཐོག་ནས་ལོ་གསར་ཚེས་པ་གཉིས་ཀྱི་རྒྱལ་པོའི་ལོ་གསར་གྱི་ཐོག་ལ་ཡང་ཆོས་ཀྱི་བགྲོ་གླེང་གནང་ནས། ཅིག་གནང་གི་ཡོད་རེད་དེ་མ་ཡིན་པའི་ད་ཨེ་ནས་ཟློས་གར་ཐོག་ནས་གར་ཕྲུག་པ་དོན་དུ་ཐུན་མོང་མ་ཡིན་པའི་ཡང་གྲི་གར་ལ་སོགས་པ་ཁོང་ཚོ་ཡང་གར་ཕྲུག་པའི་གར་འཁྲབ་ཡ་རེད་འདི་འདྲ་གི་མཛད་སྒོ་རྒྱ་ཆེན་པོ་དེ་འདྲ་གནང་སྲོལ་འདུག་རེད་ལ། ཚེས་གཅིག་དང་དེ་མིན་མཛད་ཆེན་ཁག་ལ་གར་ཕྲུག་པ་ཚོས་གར་གྱི་གཟིགས་འབུལ་ཞུ་སྲོལ་གྱི་ཁྱད་ཆོས་སྐོར་བློ་བཟང་བསམ་གཏན་ལགས་ཀྱིས་འགྲེལ་བརྗོད་གནང་དོན། ད་ལྟ་ང་ཚོས་ཀྱི་ལོ་གསར་ཚེས་པ་གཅིག་གི་ཞོགས་ཀས་ལ་ཡར་མཆོད་སྤྲིན་གར་གྱི་མཆོད་པ་ཕུལ་ཡ་དེ། ལོ་རྒྱུས། དེ་བས་ལོ་རྒྱུས་རྒྱུན་ག་ཚ་སྔ་མོ་སྔ་མོ་ང་རང་ཚོ་ད་གདོད་མའི་གི་ད་ལྟ་ག་རེ་ཟེར་དགོས་རེད་ཞང་ཞུང་གི་དེའི་སྐབས་ནས་མར་བྱས་ནས་གཅིག་ཡོད་བསྡད་པ་གཅིག་ལ་ཡར་ཨ་ནི། དེ་ནས་མར་བྱས་ཨ་ནི་ཆོས་རྒྱལ་སྲོང་བཙན་གྱི་སྐབས་ལ་ཡང་ཨ་ནི་ད་ལྟ་རྒྱ་བཟའ་དང་བལ་བཟའ་གཉིས་ཡང་གདན་འདྲེན་ཞུས་བྱས་ནས་དེའི་སྐབས་དེ་པ་ལས་ཨ་ནི་ཅིག་ཤོན་ད་གར་དང་དེ་འདྲས་ཕུལ་བའི་ལོ་རྒྱུས་ཡོད་རེད་ད་དེ་ནས་ད་ལྟ་ང་ཚོས་ཀྱི་དེ་ཕུལ་བསྡད་ཡ་དེ་རྒྱལ་བ་སྐུ་ཕྲེང་ལྔ་པའི་སྐབས་ལ་ཡང་ཨ་ནི་ལ་དྭགས་ནས་ད་ལྟ་རྒྱལ་མོ་རྣམ་རྒྱལ་བུ་ཁྲིད་ཀྱིས་ཨ་ནི་གར་གྱི་མཆོད་སྤྲིན་དེ་འདྲས་ཅིག་ཨ་ནི་རྒྱལ་བ་སྐུ་ཕྲེང་ལྔ་པ་ལ་ཡང་ཕུལ་བའི་ལོ་རྒྱུས་བྱས་ན་འོ་དེ་ནས་བྱས་བྱས་ནས་ཨ་ནི་དེའི་གཞུག་འདི་ལ་སྡེ་སྲིད་སངས་རྒྱས་རྒྱ་མཚོས་ཀྱིས་ཨ་འདི་ལ་ཡར་ད་ག་རེ་ཟེར་དགོས་རེད་ཨ་དེ་ཡར་རྒྱས་ཀྱི་རྣམ་པར་བཏང་བྱས་ནས་འོ་དེ་ནས་བྱས་ནས་ད་ད་ད་ལོ་གསར་ཚེས་པ་གཅིག་གི་ཞོགས་ཀས་ལ་ཡ་ཨ་ནི་དང་པོ་སྐྱབས་མགོན་རིན་པོ་ཆེ་ཡེ་པའི་ཐོག་ཁ་ཚེས་གཅིག་ཞོགས་ཀས་ཚེས་གཏོར་བྱས་ཚེས་གཏོར་གྲུབ་པ་དང་ཨ་ནི་མར་སླེབས་ནས་ཨ་ནི་བརྟན་བཞུགས་ཕུལ་དེའི་གཞུག་འདི་ལ་ཡ་ཨ་ནི། དེ་འདྲའི་ད་ལྟ་ང་རང་ཚོ་གི་རྩོད་པ་བཟོས་ནས་དགེ་བཤེས་གཉིས་ཡོད་དེ་ཚོ་གྲུབ་པ་དང་ཨ་ནི་ང་ཚོས་གསོལ་ཇ་དང་པོ་དེ་གྲུབ་པ་དང་ཨ་ནི་ང་ཚོས་མཆོད་སྤྲིན་གར་གྱི་འདི་ཕུལ་གི་རེད། ད་འདི་གཙོ་བོ་ཕུལ་དགོས་ཡ་དེ་འདིའི་ནང་དེ་ལ་ཨ་ནི་ཚིག་དེ་ཚོ་སྦས་པའི་མཆོད་སྤྲིན་མཆོད་པའི་གི་ཚིག་གི་ནང་ལ་ཡ་མཆོད་པ་རང་གི་གར་གྱི་འདི་འདྲས་ཀྱི་འདྲ་མི་འདྲ་མང་པོ་ཞིག་བྱུང་གི་འདུག་ལ་དེའི་ནང་དེ་ད་ལྟ་ང་ཚོས་ཀྱི། གྲི་གར་དེ་ཕུལ་གི་ཡོད་རེད་གྲི་གར་དེའི་གཞུག་གུ་དེ་ལ་ཡང་ཨ་ནི་རྒྱ་ནག་ཕོ་བྲང་ཟེར་ཡང་འདི་གར་སྐོར་གཅིག་རེད་འདི་ཨ་ནི་སྔོན་མ་རྒྱལ་བ་སྐུ་ཕྲེང་ཕལ་ཆེར་ལྔ་པ་ཡིན་པ་འདྲ་འདི་རྒྱ་ནག་ལ་མར་ཕེབས་དུས་ཀ་ནས་ཨ་ནི་སྐབས་དེ་དུས་ཀྱི་གར་དཔོན་དེ་གི་ཨ་ནི་ཚིག་དེ་ལྗགས་རྩོམ་གནང་གི་རེད་བྱས་ཡོད་རེད་རྒྱ་ནག་ཕོ་བྲང་བླ་མའི་གདན་ས་མ་ཡིན་བློ་བཟང་བསོད་ནམས་དཔའ་མཛད་འབྲས་སྤུངས་ལ་ཕེབས་སེ་ར་བའི་དགའ་བ་ལ་འབྲས་སྤུངས་པའི་སྐྱིད་པ་ལ། དེའི་ཚིག་དེ་ཚོ་འདི་འདྲས་ད་ཚེ་འདི་ནང་ལ་ཡང་ཚིག་ད་འདྲ་མ་འདྲ་མང་པོ་རེད། སྔར་བོད་དུ་ལོ་གསར་ཚེས་གསུམ་ཉིན་བཀའ་ཤག་གིས་གཙོས་གཞུང་ཞབས་ཤོད་སྐོར་ཡོངས་རྫོགས་སྔ་དྲོ་ནས་གནས་ཆུང་ལྕོག་ཏུ་ཕེབས་ནས་ཆོས་སྐྱོང་རྟེན་གཞིར་སྤྱན་འདྲེན་ཞུས་ཏེ་ཟབ་གསོལ་གནང་བའི་སྐབས། གཟིམ་ཆུང་དམག་གིས་དཔའ་བོའི་ཉམས་འགྱུར་གྱི་སྒོ་ནས་འཐད་ཅེས་བཤད་པ་རྒྱག་སྲོལ་ཡོད་པ་རེད། ཟབ་གསོལ་གྲུབ་རྗེས་བཀའ་ཤག་དང་ལས་ཚན་ཡན་རྫོང་རྒྱབ་ཏུ་ཕེབས་ནས་མཛད་སྒོ་གནང་ཡུལ་བཀའ་དཔེ་འོག་བཞུགས་གྲལ་དུ་འཁོད་པའི་མཚམས་སུ་ཚེས་གསུམ་ཐོག་མདའ་ཞེས་སྨོན་ལམ་རིང་མཛད་སྒོའི་ཐོག་མ་དེ་གནང་གི་ཡོད་ཅིང། དེའི་ཉིན་སྙེ་མོ་བ་ལྔ་བ་རྣམས་ཀྱིས་རྒྱང་མ་དང། རྒྱུ་མདའ་བཅས་མདའ་འདྲ་མིན་ཁག་གསུམ་ཙམ་གྱིས་རིང་ཚད་འགྲན་བསྡུར་གནང་རྗེས་སོ་སོར་ཨང་རིམ་བཞིན་གསོལ་རས་གནང་སྲོལ་ཡོད་པ་རེད། སྤྱིར་བཏང་བོད་ནང་སྡོད་ཁྱིམ་སོ་སོའི་ནང་ལོ་གསར་ཚེས་གཉིས་ལ་ཉེ་དུ་གྲོགས་འདྲིས་སོགས་མགྲོན་དུ་གདན་ཞུས་ཀྱིས་དགའ་སྤྲོའི་དཔལ་ལ་སྤྱོད་ཅིང་ཚེས་གསུམ་ཉིན་སྒོ་ར་སོ་སོའི་ཐོག་སྟེང་དུ་གདན་ལྕོག་དང་གྲོ་སོ་ཕྱེ་མར་ཁ་ཟས་སྣ་ཚོགས་ཇ་ཆང་སོགས་གྲ་སྒྲིག་ལེགས་པར་ཟིན་མཚམས་སུ་སྐུ་ཁམས་དང་མཐུན་པའི་དར་ལྕོག་འཛུགས་པ་དང་བསང་གསོལ་ལྷ་རྒྱལ་འཐེན་པ་སོགས་གནང་རྗེས་ཇ་ཆང་སོགས་ཅི་དགར་ལོངས་སུ་སྤྱོད་ཅིང་གཞས་དང་ཞབས་བྲོ་རྣམ་ཐར་སོགས་གཏོང་བ་སོགས་དགའ་སྐྱིད་ཀྱི་ཁྲོད་དུ་ལོ་གསར་ཉིན་གྲངས་གསུམ་ནས་བཅོ་ལྔའི་བར་རྒྱས་བསྡུས་སྣ་ཚོགས་གནང་སྲོལ་ཡོད་པ་རེད།

ལོ་གསར་གཏོང་མཁན་ཡོད་པ་དང་གཞུང་གི་སློབ་གྲྭ་དང་སྒྲིག་འཛུགས་སོགས་ལོ་གསར་གྱི་ཉིན་གསུམ་རིང་ལས་མཚམས་བཞག་སྟེ་ལྷ་མོའི་སྒྲིག་འཛུགས་སོགས་ཀྱིས་ལྷ་གཞུང་གཟིགས་འབུལ་ཞུས་པ་དང་ཡུལ་ལུང་སོ་སོའི་བྲོ་གར་གཟིགས་འབུལ་གནང་བ་སོགས་རྟེན་འབྲེལ་གྱི་དགའ་སྟོན་ཅི་དགར་རོལ་བའི་སྲོལ་རྒྱུན་ད་ལྟ་ཡང་རྒྱུན་མ་ཆད་པར་གནས་མུས་ཡིན་པ་རེད།